ལེགས་པར་གསལ་བཏབ་སྟེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི་ཆོས་ཉིད་འོད་གསལ་གྱི་བར་དོ་དེ་ཞུ་བའི་སྐབས་ཡིནམ་ལས་ཏེ་དེ་ཡང་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་དེ་ཚུ་ཞག་གྲངས་ཀྱི་སྐོར་ལས་ཡིན། དེ་ཡང་ཞག་གྲངས་ལྔ་པ་ཚུན་ཚོད་ཀྱི་རིམ་པ་དེ་སྟེ་གོང་དུ་ཞུ་ཚར་ཡི་དེ་ད་ལྟོ་གོང་ལུ་ཕུད་དུས་ཡོད་མེད་ཀྱི་དེ་སྐུ་པར་དེ་ཡང།

དང། འདི་བཟུང་པས་ཤ་མེད་ཀྱི་ཤ་གནང་སྟེ་སྲུང་ལ་བྱེད་ར་གྱི་ཁ་བརྩམ་ཚིག་བརྩམས་པས། དེ་ལུས་བརྒྱུད་གཟུང་བྱེད་པས་གཏམ་རྒྱུད་གཟུང་བྱེད་པའི་ཞག་མ་དག་བ་པའི་ཞིམ་ལས་པས། ལྷག་པར་དུ་ཀ་ཅི་པའི་སྒོ་མོ་ཟེར་བ་བྱིན་གཙོ་བོ་ར་དེ་བ་དང་མི་རྒྱུད་ལས་གཞན་པའི་སྐད་དགུ་པའི་ཁ་ཕྱེ། དེ་བ་དང་མི་རྒྱུད་ལས་གཞན་པའི་སྐད་དེ་སྐྱེས་པའི་ཉེན་བརྡབ་གྲགས་བྱེད་པའི་བ་བྱིན། ལས་གཞན་པའི་དང་དུས་སྐད་དེ་སྐྱེས་པའི་ཞིམ་ལས་པའི་སེམས་ཁ་ལུ་བཞག་བ་བྱིན། ད་གཙོ་བོ་ར། དད་པ་དང་མོས་གུས་ལུ་རག་ལས་ནི་དེ་གིས། དད་པ་རབ་ལུ་ཆོས་པ་རབ་ཟེར། དད་པ་འབྲིང་ལུ་ཆོས་པ་འབྲིང། དད་པ་ཐ་མ་ལུ་ཆོས་པ་ཐ་མ་ཟེར། དད་པ་རབ་ལུ་བྱིན་རླབས་རབ། དད་པ་འབྲིང་ལུ་བྱིན་རླབས་འབྲིང། དད་པ་ཐ་མ་ལུ་བྱིན་རླབས་ཐ་མ་ཟེར། སྟེ། སྔོན་བྱོན་དམ་པ་དེ་ཚུ་གིས་དེ་སྦེ་གསུངས་ཏེ་འདུག་སྟེ་འང་དེ་བཟུམ་སྦེ་གཙོ་བོ་ར་རང་གི་དད་པ་དང་མོས་གུས་ལུ་རག་ལས་ནི་ཡིན་པས། དེ་གུ་རུ་རིན་པོ་ཆེ་གིས་ག་དེ་སྦེ་གསུངས་ནུག་ཟེར་བ་ཅིན། བར་དོ་ཐོས་གྲོལ་གྱི་ཆོས་དེ་ཐོས་ན་ཐོས་གྲོལ་ཡིན། མྱོང་ན་མྱོང་གྲོལ་ཡིན་བསམ་ན་བསམ་གྲོལ་ཡིན་རེག་ན་རེག་གྲོལ་ཡིན་བཏགས་ན་བཏགས་གྲོལ་ཡིན་ཟེར། སྒོམ་མ་དགོས་པར་འབད་ཞིནམ་ལས་སྦེ། སྒོམ་མི་དགོས་པར་སངས་རྒྱས་པའི་ཆོས་ཡིན་ཟེར་ཡིན་མས། དད་པའི་བསུང་ཞིམ་ལེགས་པས་ཐ་མ་ག་དད་པའི་བསུང་ནོ། དད་པ་ཅན་རྣམས་མ་གཏོགས་སོ། དད་པ་ཡོད་པའི་མི་དེ་གཟུགས་ཡིན་པ་ཕྱིན་མཐུས་ན་ཐོས་གྲོལ་ཡིན་སེམས་མེད་མཐུས་ཐམས་ཅད་ཀྱི་གྲོལ་བའི་ཆོས། ད་དད་པ་མེད་གྲོགས་བྱེད་པའི་བ་ཅན་ག་དམ་ཅི་ར་ཐུས་ག་དམ་ཅི་ར་དེ་ལ་ལེན་ཐབས་ག་དམ་ཅི་ར་ལྷག་པའི་དེ་གི་བེ་ས་ཅི་རུ་དེ་མེད་དེ་ལུ་ཕན་མི་ཐོགས་སེམས་མེད་དེ་ཨང་དད་པས་ནི་དད་ཀྱི།

རེ་རེ་གཉིས་གཉིས་ག་ཧ་བཟུམ་ཅིག་ཡང་ཐོན་ཟེར་ཡིན་མས་བག་ཆགས་གནམ་མེད་ས་མེད་ཡུན་རིང་སྦེ་བག་ཆགས་ངན་པ་དེ་ཚན་ཆེ། འགྲོགས་ཡུན་རིང། དེ་བག་ཆགས་དེ་གི་དབང་དུ་འདོད་ཆགས་ཀྱི་དབང་དུ་ཐལ་ཏེ་ཡུན་རིང་སྦེ་ལུས་ཞེ་སྡང་གི་དབང་དུ་ང་རྒྱལ་ཕྲག་དོག་ལ་སོགས་པ

དང། དེ་སྦེ་ལུས་མི་དེ་ཚུ་གི་དོན་ལུ་ད་རུང་ཞག་གྲངས་དྲུག་པ་དེ་ནང་ལས་མར། ག་ཤར་ནི་མོ་ཟེར་བ་ཅིན། ད་ཞུ་གྲུབ་པ་ཡན་ཆད་དེ། དང་པ་ར། དབུས་རྣམ་པར་སྣང་མཛད་ཤར། དེ་ལས་ཏེ་ད། ཤར་རྡོ་རྗེ་སེམས་དཔའ་ཤར། དེ་ལྷོ་རིན་ཆེན་འབྱུང་གནས་ཤར། ནུབ་སྣང་བ་མཐའ་ཡས་ཤར།

དེ་ལས། དེ་དག་ལས་ཉོན་སྡིག་སྒྲིབ་དེ་ཚུ་གིས་བསྒྲིབས། བས་བདེ་གི་བས་ང་ཅི་ར་ཡ། གྲོལ་མ་ཚུགས་པར་དེ་འབད་ལུས་པའི་སེང་མོས། དང་དེ་རེ་རེ་བཞིན་དུ་བརྗོད་འདི་གི་བས་ཡ་དྲན་མ་ཚུགས་མི་གི་དེའི། དུས་སྐབས་ནང་ལྷོདཔ་ད། ཞག་གྲངས་དྲུག་པ་དེ་ནང་ལུ་ལྷོདཔ་ད་ལུ། དང་དེ་རྒྱལ་བ་རིགས་ལྔ་རེ་རེ་བཞིན་དུ་མེན་པར་འབད་གོང་ལུ་བཟུམ་འབད། དེ་ལས་སྟབས་གཅིག་གུ་འབད་ཞིནམ་ལས་འབད། རྒྱལ་བ་རིགས་ལྔ་ལྷ། དྲུག་དྲུག་དྲུག་དྲུག་འབད་མི་དེ་ཡ། དེ་དབུས་རྣམ་པར་སྣང་མཛད་ཡབ་ཡུམ་ལས་བཙུད་པའི་གྱི། རྡོ་རྗེ་སེམས་དཔའ་ཡབ་ཡུམ་དྲུག། དེ་ལས། ད་མི་བསྐྱོད་པ་ཟེར་རུང་བཏུབ་པས་དེ་ལས། ལྷོ་རིན་ཆེན་འབྱུང་གནས་ཡབ་ཡུམ་དྲུག། སྣང་བ་མཐའ་ཡས་ཡབ་ཡུམ་དྲུག། དོན་ཡོད་གྲུབ་པ་ཡབ་ཡུམ་དྲུག། དེའང་འདི་དྲུག་ཚན་དྲུག་ཚན་འབད་མི་བཞི། དེ་ལས་ད། དེ་གི་གུ་ལུ། ཏེ་བྱ་བྲང་དམ་པ་སྣ་ལུ་ཤངས་མེད་ཀྱིས་རྣམ་པར་སྣང་མཛད་ཡབ་ཡུམ་བསྐྱེད་པའི་ཨུཏྤ་ལུ་ཏེ་ལྷ་འང་ནིམ་ཅི་སྟེ་བསྡུས་སྐབས་སྤྱི་སྣ་ལུ་ང་ཕྱིར་བཏབ་ཅེས་བཀོད་པའི་ཤིམ་ལས་པས་ནམ་ཤ་འོ་མ་ཟེ་བ་བཅིན་བྱ་བྲང་དྲུག་པ། བསམ་གཏན་གྱི་བྱ་བྲང་དྲུག་པ་འདི་ཀྱི་སྐབས་ལུ་ཤགས་དེ་ཐུན་འོང་ས་མེད་ལ། བྱ་བྲང་དྲུག་པ་ལ་རིགས་ལྔ་ཡབ་ཡུམ། འཁོར་དང་བཅས་པ་བདུད་གཅིག་ལ་ཕྱར་ནས་འོང་སྟེ། ཞེས་གསུངས་བྱང་དུ། ད་ཞག་གྲངས་དྲུག་པར་ལུག་རིགས་ལྔ་ཡབ་ཡུམ་བདུད་གཅིག་ཏུ་སྡེ་གསུམ་པའི་ཤ་དེ་འོམ་དང་ལུག་དེ་ད་གཅིག་ཁ་བའི་ཤིམ་ལས་པས། རིགས་དྲུག་གི་ན་ལུག་སྐྱེ་བ་ཅན་ཡུལ་དྭངས་མེད་ལྕགས་མེད་རྣམ་པར་འབྲུ་ཡང་ནི་པའི་ཤ་དེ་ཁྲི་འོང་སེ་གོང་དུ་ཞུ་ཡིས་པ་དེའང་དེ་བདུད་གཅིག་ལུག་ཤ་དེ་ཁྲི་འོང་སེ་མེད་དེ་ཡུལ་དྭངས་དྭངས་ལྡན་པ་ལྕགས་དྭངས་ལྡན་པ་ཡུལ་ཁ་དོག་ལྔ་དང་ལྡན་པ་དེ་སུ་ཡང་དུས་གཅིག་ལུས་བཤགས་ཏེ་མཁྲེགས་འོང་སེམས་མེད་ཡུལ་བཟང་པོ་དྲུག་དྭངས་ཤིང་གྲངས་མེད་དཔལ་གྱི་ཡུལ་སྙེམས་པ་དྲུག་དེའང་འདི་དེ་སུ་ཡང་སྟབས་གཅིག་གོ་བས་བཤགས་ཏེ་མཁྲེགས་འོང་དུས་ཀ་བ་ནི་ན་ལུ་འཇིགས་སྣང་འདི་ཧེ་མ་བ་ཡ་ཆེ་དེ་མཁྲེགས་འོང་དེ་སུ་ན་ལུ་དེ་ངོ་འཕྲོད་པ་ཡ་ལ་ཁ་དང་དེའང་འདི་ངོ་འཕྲོད་སྣོད་ཀྱི་སྟོན་ལུགས་དྲན་པ་ཐེབས་ཕྱིར་ར་སྟོན་འགོབ་འདི་ཁ་ཆེ་སེ་ངོ་འཕྲོད་ཐེབས་པའི་ལྕགས་སྒོ་སེ་ཡིན་པས་ལ་དེ་ཡི་ཚེ་ཡི་རིགས་དྲུག་གི་ཡུལ་དྲུག་ཀྱང་དུས་གཅིག་ཏུ་ཤར་ནས་འོང་ངོ་སེ་གསུངས་བྱ་ནོ།

ད་སྟབས་གཅིག་གུ་དེ་འབད་ཤརཝ་ཡིན་ཟེར་ད་ག་དེ་འབད་ཤརཝ་ཡིན་ན་མནོ་བ་ཅིན། ད་དེ་ནང་ལས་མར་ངོ་སྤྲོད་རྐྱབ་པའི་གི་ཚུལ་དེ་དེ་འབད་གསུངས་བཞག་ནུག། ད་དེ་ལས་ཚེ་འདས་ཀྱི་མིང་བཏོན་ཏེ་གི་འབད་དེ་མི་གཤིན་པོ་གཅིག་གི་ཕུང་གི་རྩ་བར་འབད་དེ་ལྷག་པའི་དབང་དུ་བཏང་སྟེ་འམ། དེ་དད་པའི་ཡིན་པ་ཅན། དེ་ཚེ་དད། ཚེ་ལས་འདས་པ་དེ་ཀྱི་མིང་སྟོན་ཏེ་དགྱེས་པའི་ཞིམ་ལེ་བའི་ཀའི་རི་སྐྱེས་བུའམ་རི་སྐྱེས་བུ་མོ། ཁྱོད་མ་ཡེངས་པར་ཉོན་ཅིག། ཁྱེད་ར་ད་བིན་སེམས་དྲན་པ་མ་ཡེངས་པར་ལས་གཞན་པའི་གཉེན་མ་རེ་ཟི་ཡིན་པས། ད་དགའ་སྐྱིད་སྙིང་སྒོ་མོ་གསལ་བ་ཅན། ད་ཆོས། ད་ཁ་རྩ་ཚོན་ཚོད་ཀྱིས་སྦགས་ན་ལོ། ཡ་ལེ་མ་རིམ་པ་བཞིན་དུ། དབུས་རྣམ་པར་སྣང་མཛད་ལས་འབད་ཞིནམ་ལས་འབད། བྱང་དོན་ཡོད་གྲུབ་པ་ཡབ་ཡུམ་འཁོར་དང་བཅས་པ་ཚུན་ཚོད་ཀྱི་བར་ན་ལུ། ད་ཁྱོད། བསམ་གཏན་གྱི་ཞག་གྲངས་དང་པོ་འདི་ནང་ལས་ར་འགོ་བཟུང་སྟེ་གིས་སྦེ་ཁྱོད་ལུ་སྣང་བ་ག་དེ་སྦེ་ཤར། ངོ་སྤྲོད་ག་དེ་སྦེ་རྐྱབ། འབད་དེ་གིས་སྦེ་ཚེ་སྤྱི་རུ་ཤར་སྣང་འདི་ཚུ་ཁྱོད་ཀྱི་རང་སྣང་ཡིན་པ་ངོ་མ།

ད་ཁྱོད་ར་གི། ཏེ་ད་ཡ་གོང་ལུ་ཞུ་དོ་བཟུམ་སྦེ། ཤར་རྡོ་རྗེ་སེམས་དཔའ་ཡིན་པའི་ལྷོ་རིན་ཆེན་འབྱུང་གནས་ནུབ་སྣང་བ་མཐའ་ཡས་ལོ་ཟེར་ཏེ་གིས་སྦེ། རྒྱལ་བ་རིགས་ལྔ་ཡི་གི་ཡེ་ཤེས་ཀྱི་རང་མདངས་འདི་ཚུ། རང་སྣང་དུ། ངོ་ཤེས་དབབ་བྲག་བྱེད་འབད་བ་ཅིན་མིན། ཁྱོད་རིགས་ལྔ་སོ་སོ་ཡི་གི་སྐུ་ལུ་འཇའ་དང་འོད་ཀྱི་ངང་དུ་ཐིམ་སྟེ་གིས་སྦེ་དཔེར་ན། དབུས་རྣམ་པར་སྣང་མཛད་བཟུམ་ཅིག་ཤར་བའི་སྒང་ལས་ཁྱོད་ཀྱིས་ངོ་ཤེས་པ་ཅིན་རྣམ་པར་སྣང་མཛད་ཀྱི་འོད་དང་སྐུ་ཡིན་པ་ངོ་ཤེས་པ་ཅིན་མིན་རང་སྣང་ཡིན་པ་ངོ་ཤེས་པ་ཅིན་དེ་ནང་ལུ་ཐིམ་སྟེ་གིས་འབད་ཞིནམ་ལས་འབད་ལོངས་སྤྱོད་རྫོགས་པའི་སྐུ་ལུ་མངོན་པར་རྫོགས་པར་སངས་རྒྱས་དེ་གིས་སྦེ་དབུས་ཕྱོགས་སྟུག་པོ་བཀོད་པའི་ཞིང་ཁམས་ལ་སོགས་པ་འདི་བཟུམ་སྦེ།

བདག་ནི་མ་ཡེངས་པར་ལྟོས་ཀྱི། ད་རེས་སེམས་འདི་ཡ་དྲན་པ་ལས་གཞན་པའི་མ་ཡེངས་པ་པའི་ཉིན། ལས་གཞན་པའི་ཉིན་འདི་འདྲི་གོ། སྣང་བ་འདི་ཡ་ཆད་ར་འདི་བཟུང་པའི། ཤར་སྣང་འདི་ལུ་ལས་གཞན་པའི་ལྟ་ཞིག་སེ། འདི་ལུ་ལས་གཞན་པའི་ལྟ་གོ། འདི་བཟུང་པའི་ལྟ་ཞིམ་ལས་པས་འདི་བཟུང་པའི་ཤར་དབུས་ཀྱི་ཤར་སྣང་འདི་སུ་ཆ་སྙམ་རང་སྣང་ཡིན་པ་ངོ་ཤེས་གོ་ཚང་མས། ད་ད་རེས་ག་དེ་བས་དེ་ཆད་ཀྱི་ངོ་ཤེས་ནི་དེ་ག་དེ་བས་ཤར་ནི་ཡིན་ནའང་སྣང་བ་ཅན་ཤར་སངས་དེ། ད་ནི་རིགས་ལྔ་ཡོངས་རྫོགས་ཀྱི་སྣང་བ་དང་ཡེ་ཤེས་བཞི་སྦྱོར་གྱི་སྣང་བ་སྦེ་ཤར་ཏེ་ཐོན་འོང་ཟེར་མས། རྒྱལ་བ་རིགས་ལྔ་ཡོངས་རྫོགས་ཀྱི་སྣང་བ། དཔེར་ན། དབུས་རྣམ་པར་སྣང་མཛད་ཡབ་ཡུམ་འཁོར་དང་བཅས་པ་དེ་ལས་འདི། ཤར་མི་བསྐྱོད་པ་འཁོར་དང་བཅས་པ་ལྷོར་རིན་ཆེན་འབྱུང་གནས་འཁོར་དང་བཅས་པ་ནུབ་སྣང་བ་མཐའ་ཡས་འཁོར་དང་བཅས་པ་བྱང་དོན་ཡོད་གྲུབ་པ་འཁོར་དང་བཅས་པ་ལྷ་དྲུག་དྲུག་དྲུག་དྲུག་གཅིག་ཁར་འབད་ཞིནམ་ལས་འབད་ཁྱོད་ལུ། འདི་བཟུམ་སྦེ། དེ་དུས་གཅིག་ལུ་ཤར་ཏེ་ཐོན་འོང་ཟེར་མས་ད་རེས། རིགས་ལྔ་ཡོངས་རྫོགས་ཀྱི་སྣང་བ་དང། དེ་ལས་ཡེ་ཤེས་བཞི་སྦྱོར་གྱི་བྱ་བ་སྒྲུབ་པའི་ཡེ་ཤེས། མཉམ་པ་ཉིད་ཀྱི་ཡེ་ཤེས། སོ་སོར་རྟོག་པའི་ཡེ་ཤེས། ལ་སོགས་པའི་གི་ཡེ་ཤེས་ལྔ་ཟེར་ཡོད་ད་ལུ་བྱ་བ་སྒྲུབ་པའི་ཡེ་ཤེས་དེ་གྱིས་དེ་མི་ཤར་ནི་ཡིན་པས།

དེ་ལས་ནུབ་ཕྱོགས་པད་མ་བརྩེགས་པའམ་བདེ་བ་ཅན་གྱི་ཞིང་ཁམས་ནང་ལས་འབད་སངས་རྒྱས་སྣང་བ་མཐའ་ཡས་ཡབ་ཡུམ་འཁོར་དང་བཅས་པ་ཁྱོད་ལུ་ཤར་ཏེ་ཐོན་འོང་ཟེར་མས་བྱང་ཕྱོགས་ལས་རབ་རྫོགས་པའི་གི་ཞིང་ཁམས་འདི་ནང་ལས་འབད་སངས་རྒྱས་དོན་ཡོད་གྲུབ་པ་ཡབ་ཡུམ་འཁོར་དང་བཅས་པ་ལྷ་དྲུག་ཁྱོད་ལུ་དུས་གཅིག་ལུ་དེ་སྦེ་དེ་ཤར་ཏེ་ཐོན་འོང་ཟེར་མས་འཁོར་དང་བཅས་པ་འཇའ་དང་འོད་ཀྱི་ཀློང་ནས་ཁྱོད་ལུ་ད་ལྟ་ཉིད་དུ་ཤར་ཏེ་ཐོན་འོང་ཁྱོད་ཀྱིས་ལེགས་ཤོམ་སྦེ་ལྟ་དགོ་ལེགས་ཤོམ་སྦེ་ལྟ་ཞིནམ་ལས་ལེགས་ཤོམ་སྦེ་ངོ་ཤེས་དགོ། ད་འང་དེ་ངོ་ཤེས་པའི་ཐོག་ལས་དད་པ་དང་མོས་གུས་ལས་གཞན་པའི་སྐྱེས་པའི་ཞིམ་ལས་པས་དེ་རྣམས་ལ་དྲོད་དེ་འཇོག་ཚུབ་པས་སྒོ་སེང་ངོ་འཕྲོད་དད་པའི་སྐྱབས་ནི་འམ་ལ་རིང་ལ་དུས་གཅིག་ཏུ་བཤགས་བ། དེ་སྐྱེས་མ་ཚད་པར་གྱི་བདག་རུ་ལྷ་སོ་སོ་ཡང་ལས་ཤ་ཅི་ར་དུས་སྐབས་དེ་ན་རུ་བཤགས་ནས་ཡུན་རིང་བ་བཞིན་དུ་ན་བ་ལས་བྱུང་སེ་ཞུ་ནི། བསོད་ནམས་དེ་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ཤིང་སྐྱེ་རྒ་ན་འཆི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་སྒྲོལ་བར་ཤོག།

བར་དོ་ཐོས་གྲོལ་ལས་ཆོས་ཉིད་ཀྱི་བར་དོ་དེ་ཞུ་བའི་སྐབས་ཡིན་ད་འདི་གི་ནང་ལས་ད་བསམ་གཏན་གྱི་ཞག་གྲངས་དྲུག་པ་འདི་ནང་ལུ། རྒྱལ་བ་རིགས་ལྔ་གི་ལྷ་ཚོགས་ཡོངས་རྫོགས་སྟབས་གཅིག་ལུ་དེ་བཟུམ་སྦེ་ཤར་བའི་སྐབས་དེ་ཞུ་བའི་སྐབས་ལས་ད་རྒྱལ་བ་རིགས་ལྔ་གི་ལྷ་ཚོགས་ཡོངས་རྫོགས་ཤར་ཐངས་དེ་ཞུ་ས་ཡིན། ད་འདི་གིས་མ་ཚད་པའི་གི་ཞག་གྲངས་དྲུག་པ་དེ་ནང་ལུ་རྒྱལ་བ་རིགས་ལྔ་གི་ལྷ་ཚོགས་ཡོངས་རྫོགས་སྟབས་གཅིག་ཁར་སྦེ་དེ་ད་རུང་ག་ཅི་དང་ག་ཅི་ཤར་ནི་ཡོདཔ་སྨོ་ཟེར་བ་ཅིན། སྒོ་བ་དང་སྒོ་མ། དེ་ལས་དེ་ལྷ་ཡི་ཐུབ་པ་ལ་སོགས་པའི་གི་ཐུབ། དེ་བཅོམ་ལྡན་ཐུབ་པ་དྲུག་ལ་སོགས་པ་དེ་ཚུ་ཡང་དེ་བཟུམ་སྦེ་ཤར་དོ་ཡོདཔ་ཡིན་ཟེར་ཡོད་ཀྱི་ཞག་ནང་དེ་དེ་ད་ད་རིས་དེ་ཞུ་ནི།

རིགས་ལྔ་ཡབ་ཡུམ་དེ་ཚུ་གི། སྟབས་གཅིག་ཁར་ལས་མ་འབེབས་ཤིང་དག་པའི། དཀྱིལ་འཁོར་གྱི་རྣམ་པ་བཟུམ་སྦེ། སྒོ་བ་ཁྲོ་བོ་རྣམ་པར་རྒྱལ་བ་ཟེར་དེ་ཡིས་དེ་ལྟར་སྒོ་སྲུང་བཟུམ་ཅིག། བོད་པ་སྒོ་སྲུང་བཟུམ་སྦེ་ཁྲོ་བོ་རྣམ་རྒྱལ་ཟེར་མི་ཅིག་ཡང་ཤར་འོང་ཟེར་མས་ཁྲོ་བོའི་གི་ལྷ་ཡིན་པས་དེ་ཚུ། དེ་ལས་གཤིན་རྗེ་གཤེད་པོ་ཟེར་མི་ཅིག་ཡང་ཤར་འོང་ཟེར། ཀྱེ་དེ་ལས་རྟ་མགྲིན་ཟེར་མི་ཅིག་ཡང་ཤར་འོང་ཟེར། དེ་ལས་བདུད་རྩི་འཁྱིལ་བ་ཟེར་མི་ཅིག་ཡང་ཤར་འོང་ཟེར་མི་ད་རྟ་མགྲིན་འདི་རྟ་མགྲིན་ར་ཡིན། དེ་བདུད་རྩི་འཁྱིལ་བ་སེམས་མེད་འདི། ད་ཕྱག་ན་རྡོ་རྗེ་བཟུམ་ཅིག་ཡིན། དེ་ལས་དེ་སྒོ་མ་ལྕགས་ཀྱུ་མ་དང། དེ་སྒོ་བ་བཞི་དང་སྒོ་མ་བཞི་ཟེརཝ་ད་ལུ། དེ་སྒོ་བ་བཞི་དེ་ཡང་ནི་མ། དེ་སྒོ་མ་བཞི་དེ་སྒོ་མ་ལྕགས་ཆུ་མ། སྒོ་མ་ཞགས་པ་མ། སྒོ་མ་ལྕགས་སྒྲོག་མ། སྒོ་མ་དྲིལ་བུ་མ་ཟེར་མི་འདི་ཚུ་ཡང།

བཟུམ་ཅིག། དེ་ལས་ལྷ་མ་ཡིན་གྱི་ཐུབ་པ་ཟེར་མི་འདི་ལྷ་མ་ཡིན་གྱི་གནས་ནང་ལུ་སངས་རྒྱས་ག་སྨོ་ཟེར་བ་ཅིན་ཐག་བཟང་རིས་ཟེར་མི་འདི་ཡིན་པས་གཉིས་པ་འདི། དེ་ལས་གསུམ་པ་ང་བཅས་ར་མི་ཡི་གི་གནས་ནང་ལུ་འགྲོ་བ་རིགས་དྲུག་ནང་གི་ཤེལ་བམ་ལ། ད་འདི་མི་ཡི་གནས་ནང་ལུ་མི་ཡི་ཐུབ་པ་འདི་སངས་རྒྱས་ཤཱཀྱ་སེང་གེ་ཡིས་སངས་རྒྱས་ཤཱཀྱ་ཐུབ་པ་ཟེར། དེ་ལས་བཞི་པ་བྱོལ་སོང་ཟེར་དུད་འགྲོ་སེམས་ཅན་འདི་ཚུ་གི་སངས་རྒྱས་དེ་ག་སྨོ་ཟེར་བ་ཅིན་བྱོལ་སོང་གི་གནས་སུ་སངས་རྒྱས་སེང་གེ་རབ་བརྟན་ཟེར་མི་དེ། དེ་ལས་ལྔ་པ་ཡི་དྭགས་ཀྱི་གནས་ནང་ལུ་སངས་རྒྱས་ག་སྨོ་ཟེར་བ་ཅིན་ཡི་དྭགས་ཀྱི་གནས་ནང་ལུ་ཡི་དྭགས་ཀྱི་ཐུབ་པ་དེ་ཐུབ་པ་ཁ་འབར་མ་ཟེར་མི་དེ་ཡིན། དེ་ལས་དྲུག་པ་དམྱལ་བ་གི་གནས་ནང་ལུ་དམྱལ་བ་གི་ཐུབ་པ་སངས་རྒྱས་དེ་ག་སྨོ་ཟེར་བ་ཅིན་དམྱལ་བ་གི་གནས་ནང་གི་སངས་རྒྱས་དེ་གཤིན་རྗེ་ཆོས་ཀྱི་རྒྱལ་པོ་དམྱལ་བའི་ཐུབ་པ་འདི་གཤིན་རྗེ་ཆོས་ཀྱི་རྒྱལ་པོ་ཟེར། ཨ་ནི་བཅོམ་ལྡན་ཐུབ་པ་དྲུག་ཟེར་མི་འདི་ཨ་ནི། དེ་བཅོམ་ལྡན་འདས་ཐུབ་པ་དྲུག། དེ་སངས་རྒྱས་རྣམ་པ་དྲུག་ཨ་ནི་སྦེ་ཤར་ཏེ་ཐོན་འོང་ཟེར་མས་དུས་སྐབས་དེ་ཞག་གྲངས་དྲུག་པ། བསམ་གཏན་གྱི་ཞག་གྲངས་དྲུག་པ་འདི་གི་ནང་ལུ། འདི་གིས་མ་ཚད་པའི་གི་དེ་རྒྱལ་བ་ཀུན་ཏུ་བཟང་པོ། སངས་རྒྱས་ཐམས་ཅད་ཀྱི་མེས་པོ་ཀུན་ཏུ་བཟང་པོ། དང་ཀུན་ཏུ་བཟང་མོ་ཀུན་བཟང་ཡབ་ཡུམ་གཉིས་ཡང་དེ་དུས་སྐབས་འདི་ནང་ལུ་ཤར་ཏེ་ཐོན་འོང་ཟེར་མས། དེ་སངས་རྒྱས་ཐམས་ཅད་ཀྱི་སྤྱི་མེས་ཀུན་བཟང་ཡབ་ཡུམ་གཉིས་ཀྱང་འཆར་དུ་འོང་ངོ། ལོངས་སྐུའི་གི། དེ་ལྷ་ཚོགས་བཞི་བཅུ་རྩ་གཉིས་རང་གི་སྙིང་ག་ཡི། ད་མདོར་བསྡུ་བ་ཅིན་འདི་ནང་ལུ། ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་དེ་ཚུ་ཡང་ཆ་མཉམ་དེ་དུས་སྐབས་དེ་ནང་ལུ། དེ་དག་རང་གི་སྙིང་ག་ལས་ཐོན་ཏེ་གི་འབད་ཞིནམ་ལས་སྦེ་རང་ལུ་ཨ་འདི་སྦེ་ཤར་དོ་ཡོདཔ་ཨིན་ཟེར་མས་ལོངས་སྐུའི་གི་ལྷ་ཚོགས་བཞི་བཅུ་རྩ་གཉིས་རང་གི་སྙིང་ག་ཡི་གི་ནང་ནས་ཕྱིར་ཐོན་ཞིནམ་ད་སྦེ་རང་ལུ་དེ་བཟུམ་སྦེ་ཤར་དོ་ཡོདཔ་ཨིན་ཟེར་དཔེར་ན་མེ་ལོང་ནང་ལུ་ལྟ་བའི་གི་སྐབས་ལུ་དེ་ཕར་རང་གི་གདོང་འདི་ཕར་མེ་ལོང་ནང་ཤར་དོ་བཟུམ་སྦེ་རང་གི་གདོང་གི་རྣམ་པ་དེ་མེད་པ་ཅིན་དེ་ཕར་མེ་ལོང་ནང་ལུ་ཤར་ནི་མིན་འདུག་པ། དེ་ཚུར་རང་གི་གདོང་གི་རྣམ་པ་ཅིག་ཡོད་ནི་དེ་གིས་དེ་གདོང་དེ་ར་ཡོད་ནི་དེ་གིས་དེ་ལས་ཕར་དེ་ལྟཝ་ད་མེ་ལོང་ནང་མཐོངམ་ཨིན་པས་དཔེ་ཨ་འདི་བཟུམ་སྦེ་རང་གི་སྙིང་ག་ཆོས་ཀྱི་ཕོ་བྲང་ནང་ལུ་དེ་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་དེ་ཚུ་མེད་པྲོག་ཅིག་འབད་བ་ཅིན་རང་གི་གཟུགས་ཁ་ལུ། ལྟེ་བ། ལྟེ་དང་ཤར་ནི། ལྟེ་དེ་བཟུང་བས་མི་སེམས་མེད་རང་ལུགས་སྣང་བ་དེ་བཟུང་བས་མི་འབྱུང་དེ་བས་མི་སྣང་མི་ཤར་ཟེར། དེ་ཚོ་སྙིང་ག་ཆོས་ཀྱི་ཕོ་བྲང་ནང་ལས་པའི་ཞིམ་ལས་པས་ལྟེ་འང་དེ་རང་ལུགས་ཚོ་དེ་བས་ཤར་འོད་ཀྱི་རྣམ་པ་བས་མཐོང་མི་སེམས་མེད། དེ་བཟུང་བས་ཤར་མེད་ཀྱི་ལྷ་ཚོགས་དེ་སུ་ཡང་ག་དེ་ཅི་ག་ལས་པས་འོང་བ་ཕྱིར་ཙྪ་ལས་ར་མི་སེམས་མེད་རང་གི་སྙིང་ག་ནང་བས་ཞིམ་ལས་པས་རང་གི་སྙིང་ག་ཆོས་ཀྱི་ཕོ་བྲང་ནང་ལས་པའི་ཞིམ་ལས་པས་ཚེ་འདི་ལས་འཕགས་ཕྱིར་ཁ་ལོ་ཤ་ཨག་འདི་ཡིས་པའི་ཚུལ་རང་ལུས་ནང་དུ་ཡོད་པིན་སེམས་མེད། ཁྱོད་རང་ལ་འཆར་དུ་འོང་བའི་ཁྱོད་རང་གི་རང་བདག་ཕལ་གྱི་སྣང་བ་ལ་འཆར་བ་ཡིན་སེམས་རང་གི་ལས་གཞན་པའི་ངོ་ཤེས་སྒོ་སེམས་མེད་རང་གི་སྣང་བ་ཡིན། རང་གི་རང་སྣང་ཡིན་པ། རང་གི་ནང་ན་ལས་པའི་སེམས་ལས་པའི་ཤ་ཨུ་ཡིན་པ་རང་གི་སེམས་ཀྱི་ནང་ན་ལས། རང་གི་སྙིང་ག་ལས་ཤར་ཏེ་གིས་སྦེ་མ་གཏོགས་གཞན་ལོགས་སུ་གྱུར་པ་ཅིག་མེད་པས་ཧ་གོ་དགོཔ་ཨིན་ཟེར་མས་ཨ་དེ་སྦེ་ཧ་གོ་བ་ཅིན་འཇིགས་སྐྲག་འདི་ཚུ་ག་ནི་ཡང་མི་འབྱུང་ལེགས་ཤོམ་སྦེ་ངོ་ཤེས་ཏེ་འཇོག་གོ་མེད་དེ་རང་གི་རང་སྣང་ཡིན་པ་ངོ་ཤེས་ད་བ་ཅིན་དེ་ལས་ངོ་འཕྲོད་པི་དེ་དེ་ལས་ཡང་དེ་གྲོལ་ཏེ་གིས་སྦེ་ལོངས་སྤྱོད་རྫོགས་པའི་གི་སྐུ་ལུ་མངོན་པར་རྫོགས་པར་སངས་རྒྱས་ཏེ་གིས་སྦེ་འགྱོ་ཚུར་ལོགས་སུ་འཁོར་བ་ལུ་འཁྱམས་ཏེ་འགྲུལ་མི་དགོ་ཟེར་མས། འདི་ངོ་ཤེས་ནི་གི་དོན་ལུ། ད་ལྟོ་ལས་ར་བར་དོ་ཐོས་གྲོལ་གྱི་ཁྲིད་ལུང་འདི་ཚུ་ལེགས་ཤོམ་སྦེ་ཞུ་ལེགས་ཤོམ་སྦེ་ཉན་སེམས་ཁར་བཞག་དགོཔ་དེ་ཁག་ཆེ་ཟེར་མས་བསྟན་པ་དང་མི་དགོས་ཀྱི་དགོཔ་དེ་ཁག་ཆེ་བས་ལ། ཀྱེ་རིགས་ཀྱི་བུ་ཞིང་ཁམས་འདི་དག་ཀྱང་གཞན་ཞིག་ན་ཡོད་པ་མ་ཡིན་ཏེ་ཁྱོད་རང་གི་སྙིང་ག་ཡི་ཕྱོགས་བཞི་དབུས་དང་ལྔ་ན་གནས་པ་ཡིན་ཏེ་སྙིང་གི་ནང་ནས་ད་ལྟ་ཕྱིར་ཐོན་ནས་ཁྱོད་ལ་ཤར་བ་ཡིན་ནོ། ཟེར། འང་འདི་སུ་མེད་ཀྱི་ལྷ་ཚོགས་འདི་སུ་ཡང། དེ་བཞིན་མཁའ་སྤྱི་ན་ལས་པའི་གཞུང་ངོམ་ཇི་ཙཱ་ལས་ར་མིན། དེ་བྱས་ར་གྱི་སྙིང་ག་ན་ལས་པའི་ཆུ་སྙིང་ག་གི་ཕྱོགས་བཞི་དབུས་དང་བཅས་པ་དེ་ན་ལུ་ཏའི་རིགས་ལྔ་ཡི་ལྷ་ཚོགས་བེ་ཨ་ནི་བའི་ཕྱག་བིན་ཏེ་དེ་ལས་དེ་རང་གི་འདི་སུ་ཆ་མཉམ་འབྱུང་ས་དེ་རང་གི་སྙིང་ག་ན་ལས་པའི་དེ་རང་གི་སྙིང་ག་ལས་པའི་གདན་ཁྲི་ཁ་དོག་ཐུན་འདྲེ་བརྒྱད་པའི་ཆ་ལུགས་ཤ་ཤོག་ཙམ་གྱི་དབྱིན་དེ་སུ་ལས་ཅན་བེ་ར་ངོ་ཤེས་དགོས་དེ་ཁ་ཆེ་ཨེ་ཟེར་གསུང་བྱ་ནུ་ལ་དེ་རང་གི་རང་སྣང་ཡིན་པ།